གོ་དོན་སོགས་སྐོར་ལ་ཡང་མཐོང་ཚུལ་གྱི་གནས་ཚུལ་ཁ་ཤས་ངོ་སྤྲོད་ཞུ་གི་ཡིན། ད་ཚོད་དཔག་བྱས་པས་ན། ད་རིང་གཟའ་ཟླ་བའི་ཞོགས་ཀས། བོད་ནང་ལོགས་ལ་ཡང་པད་མ་ཚེ་བརྟན་ལགས་གློ་བུར་ཐོབ་རྒྱག་ལ་འདས་གྲོངས་སོང་བའི་གནས་ཚུལ་དེ་ཡིན་ན་ང་ཚོ་བོད་པ་ཡོད་དོ་ཅོག་གིས་ཕལ་ཆེར་གསན་ཡོད་ཀྱི་རེད་བསམ་གྱི་འདུག་འདི་ཞེ་དྲག་དངོས་གནས་བོད་པའི་ངོས་ནས་བཤད་པས་ན་བློ་ཕམ་བྱེད་དགོས་ཡག་གི་གནས་ཚུལ་ཅིག་རེད་བསམ་གྱི་འདུག། པདྨ་ཚེ་བརྟན་ལགས་ཡིན་ན་དེང་དུས་ད་བོད་ནང་ལོགས་ཀྱི་རྩོམ་པ་པོ་དང་གློག་བརྙན་བཟོ་མཁན་གྱི་མི་སྣ་གལ་ཆེན་པོ་ཞེ་པོ་ཅིག་ཡིན་པ་མ་ཟད་ཁོ་རང་གིས་བཟོས་གནང་པའི་གློག་བརྙན་དེ་ཚོ་རྒྱལ་སྤྱིའི་ཐོག་ལ་ད་སྐད་གྲགས་ཆེན་པོ་ཞིག་བྱུང་བྱས་ཤུགས་རྐྱེན་ད་ལྟ་དུ་ཞེ་དྲག་ཆེན་པོ་ཡོད་རེད་དེ་ག་ནི་དམིགས་བསལ་གྱི་ག་རེ་ཟེར་ན་ཁོ་རང་གིས་བཟོས་པའི་གློག་བརྙན་དེ་ཚོའི་ཁྱད་ཆོས་དེ་ཡིན་ན་སྤྱིར་བཏང་ད་ལྟར་སྐད་ཆ་བོད་ནང་ལོགས་ལ་ཡ་ཅིག་གི་རྩོམ་རིག་སྒྱུ་རྩལ་དང་དེ་ཚོ་མང་པོ་ཞེ་པོ་ཅིག་རྒྱ་ནག་གཞུང་གི་དེ་ལ་དབང་འོག་ཡོད་པ་སོང་ཙང་ཁོ་ཚོའི་དྲིལ་བསྒྲགས་ཀྱི་ལག་ཆའི་བཟོ་འདྲ་ཆགས་བསྡད་པ་རེད་དེ་ཚོ་དང་ཡོངས་སུ་ཐ་དད་ཀྱི་ཐོག་ནས་པད་མ་ཚེ་བརྟན་ལགས་ཀྱིས་ད་གློག་བརྙན་མང་པོ་ཞིག་བཟོས་ཡོད་རེད་དམིགས་བསལ་འདི་ཚོ་ཡོད་རྩ་ཆེན་པོ་དང་ད་ད་རིང་ཁོ་རང་འདས་གྲོངས་སོང་པ་དེ་ཞེ་དྲག་གི་བློ་ཕངས་པོར་སོང་པ་འདུག། འདིའི་སྒང་དེ་མི་མང་པོ་གཅིག་གིས་པད་མ་ཚེ་བརྟན་ལགས་དངོས་སུ་རང་ངོ་ཤེས་ཐུག་འཕྲད་གནང་མྱོང་ཡོད་ཀྱི་མ་རེད། ང་ལ་ཡང་ཆ་བཞག་པད་མ་ཚེ་བརྟན་ལགས་མཇལ་ཡག་གི་གོ་སྐབས་ཐེངས་མ་ཁ་ཤས་བྱུང། ཁོ་རང་ཨ་ནི་ད་ངས་ད་གིན་ཞུས་པ་ནང་བཞིན་བྱས་རྩོམ་རིག་སྒྱུ་རྩལ་དང་ཨ་གློག་བརྙན་བཟོ་ཡག་དང་འདི་ཚོའི་རྩལ་དང་རིག་པ་དང་འདི་ཚོ་ཞེ་པོ་ཅིག་ཕུན་སུམ་ཚོགས་པོ་ཡོད་པ་མ་ཟད་ཁོ་རང་མི་སྒེར་རང་འདི་དངོས་གནས་ཀྱི་མི་འདི་འདྲས་གཤིས་རྒྱུད་བཟང་པོ། མི་འཇམ་པོ། མི་མཐོ་དམན་མེད་པར་ཚང་མ་ལོག་ལ་ཡ་ཞེ་པོ་ཅིག་གི་གུས་ཞབས་དང་དོ་སྣང་སྤྲོད་མཁན་གྱི་མི་དམིགས་བསལ་ཞེ་པོ་ཅིག་རེད་བཞག། འདི་འདྲ་ཅིག་གི་དུས་ཚོད་འདི་ལ་ཡང་ངས་ག་འདྲས་བྱས་བྱས་ཡིན་ན་ད་རིང་ང་ཚོའི་ལས་རིམ་འདིའི་ནང་ལོགས་ལ་ཡ། པད་མ་ཚེ་བརྟན་ལགས་སྐོར་ལ་ཡང་ངོ་སྤྲོད་སོབ་ཙམ་ཞུས་ན་བསམ་བསམ་རེད་བྱུང། ཁོ་རང་གློག་བརྙན་མང་པོ་ཞིག་བཟོས་ཡོད་རེད་རྩོམ་ཡིག་དེ་རྒྱ་ཡིག་ནང་ལོགས་ལའང་བྲིས་ཡོད་རེད་བོད་ཡིག་ནང་ལོགས་ལའང་བྲིས་ཤག་ངས་རྒྱ་ཡིག་བོད་ཡིག་གཉིས་ཅར་ནང་ཚང་མ་དེ་བལྟ་མ་མྱོང་ས་རེད་ཏོག་ཙམ་ཏོག་ཙམ་བལྟ་མྱོང། གློག་བརྙན་དེ་ཕལ་ཆེར་མང་ཆེ་བ་ཅིག་ངས་བལྟ་མྱོང་ཡོད་ས་རེད། དེ་འདྲས་སོང་ཙང་ཁྱོན་ཡོངས་ནས་ངོ་སྤྲོད་བྱེད་ཡག་ལ་ཡ། གཏིང་ཟབ་པོ་རང་ཅིག་ཡོང་གི་མ་རེད་བསམ་འདུག་འདིའི་སྐད་འདི་ཡིན་ན་ད་ང་ཚོ་བོད་པ་མང་ཆེ་བ་ཅིག་གིས་གློག་བརྙན་དེ་ཚོ་མང་ཆེ་གཟིགས་མྱོང་ཡོད་རེད། དེ་ལས་ངས་འདི་བསམ་བྱུང། ཁོ་ཡག་ཤོས་གཅིག་ཡིན་ན། གློག་བརྙན་དེ་གའི་ནང་ནས་གཅིག་བདམས། ད་དེ་ངས་ད་རིང་འདི་ཁྱི་རྒན་ཟེར་མཁན་གློག་བརྙན་བདམས་པ་ཡིན་དེ་བདམས་དགོས་པའི་རྒྱུ་མཚན་དེ་ག་རེ་རེད་ཟེར་ན་ང་རང་སྒེར་གྱི་ངོས་ནས་བཤད་པས་ན། པད་མ་ཚེ་བརྟན་ལགས་ཀྱིས་བཟོས་པའི་གློག་བརྙན་དེ་གའི་ཚང་མའི་ནང་ལོགས་ནས་ཁྱི་རྒན་ཟེར་དེ་ང་བལྟས་པའི་སྐབས་དེ་དངོས་གནས་སེམས་ལ་ཡ། ཞེ་པོ་ཅིག་ཚོར་སྣང་ཆེན་པོ་དང་ཤུགས་རྐྱེན་ཆེན་པོ་ཞིག་བྱུང། འདི་འདྲའི་སོང་ཙང་ངས་ཁྱི་རྒན་ཟེར་མཁན་དེ་གློག་བརྙན་བལྟས་པའི་སྐབས་དེར་དང་བསམ་བློ་འཁོར་བ་འདི་དང་ང་རའི་མཐོང་ཚུལ་འབྱོར་བ་འདི་སྐད་དུ་ངོ་སྤྲོད་ཞུ་བ་བརྒྱུད་བྱས། ང་སྒེར་གྱི་ངོས་ནས། པད་མ་ཚེ་བརྟན་ལགས་ཀྱི་ཅིག་ལས་ཀ་གནང་སྟངས་དང་ཁོ་རང་གི་རྩོམ་གྱི་དོན་སྙིང་དང་སྒྱུ་རྩལ་གྱི་ཁྱད་ཆོས་དང་འདི་ཚོ་གསུམ་དེ། ཕྲན་བུ་ཅིག་ངོ་སྤྲོད་ཞུ་ཐུབ་ན་བསམ་ས་རེད་བྱས་ད་ཡིན་ན་ཡང། ངས་ད་གིན་ཞུས་པ་ནང་བཞིན་བྱས་དེ་ཚོ་ཡིན་ན་ང་རང་གི་གློག་བརྙན་དེ་བལྟས་པའི་སྐབས་ཀྱི་ཚོར་སྣང་དང་ལྟ་ཚུལ་དང་དེ་ཚོ་རེད། ད་སྤྱིར་བཏང་བྱས་པ་ན་ཁོ་རང་གི་གློག་བརྙན་བཟོས་པའི་སྐབས་ལ་ཡང་དམིགས་ཡུལ་ག་རེ་ཡིན་མེད་ངས་ཞུ་ཡག་གང་མེད། རྒྱུན་དུ་ཁོ་རང་མིན་ཙང། གློག་བརྙན་ལ་ཡང་གདེང་འཇོག་བྱེད་མཁན་དེ་ཚོ་མང་ཆེ་བས་གདེང་འཇོག་བྱས་པའི་སྐབས་དེ་ཡིན་ན་གདེང་འཇོག་བྱེད་མཁན་གྱི་མི་དེའི་ལྟ་ཚུལ་དང་མཐོང་ཚུལ་དག་དེ་ཚོ་ཤེས་ཀར་མི་ཤེས་གློག་བརྙན་བཟོ་ཉན་དེའི་དངོས་གནས་འདི་ལ་ཡང་མུ་མཐུན་བྱེད་དགོས་པ་ཟེར་ཉེས་པ་གལ་ཡོད་མ་རེད་བྱས་ཙང་ངས་དེ་རིང་ཞུས་པ་དེ་ག་དེ་ཡིན་ན་བདེན་པ་དང་འདི་ཡིན་དགོས་ག་གལ་ཡོད་མ་རེད་བསམ་གི་འདུག། བ་དང་མང་ཆེ་ཅིག་གཟིགས་མྱོང་ཡོད་རྒྱུ་དེ་ལས་ངས་ཨ་ལི་གཉན་ར་རོབ་ཚི་ཆི་གློག་བརྙན་ཁྱི་རྒྱན་ཟེར་དེ་ངོ་སྤྲོད་བྱས་པ་ཡིན་ན་གློག་བརྙན་ཁྱི་རྒྱན་ཟེར་ཉེན་དེའི་སྦྲུམ་གྱི་སྦྲུམ་གཞིར་བྱས་པ་ཡིན་ན་ཨ་ནི་བོད་ཨ་མདོ་ཁུལ་གྱི་རྫོང་གི་གྲོང་ཚོ་དང་ཐག་ཉེ་པོ་ཡོད་པའི་གྲོང་གསེབ་ད་ཕལ་ཆེར་སྒྲོ་གུར་ཞག་ཞིང་ཁ་གང་ཡང་མི་འདུག་དེ་འདྲའི་གཅིག་གི་ཁྱིམ་ཚང་གཅིག་སྐོར་རེད་ཁྱིམ་ཚང་དེ་ནང་ལ་ལ་ཡ་པ་ལགས་རྒྱན་གོས་བྱས། འདི་ལ་ཡ་བུ་དགོན་པ་སིང་ངེ་བྱས་ཕལ་ཆེན་ལོ་ཉི་ཤུ་སུམ་བཅུ་ཚན་བརྒྱོད་བྱས་འདི་ལ་ཡ་མནའ་མོ་རིན་སིང་ངེ་བྱས་ཨ་ནི་ཁོ་ཚོའི་ནང་ལ་ཡ་རྡོ་རྗེ་རྒྱན་གོས་བྱས་ཡོད་རེད་ད་ཁོ་ཚོའི་ཨ་ནི་གཙོ་བོ་སྒྲུབ་མི་ཤི་བཞག་བྱས་ཡིན་ན་ད་ལོ་ངེ་བཟོས་བཞག་ཡོད་རེད། ལོ་ཁ་ཤས་ཀྱི་གོང་ལ་ཡང་རྒྱ་ནག་གིས་ད་མི་ཕྱུག་པོ་དེ་ཚོས་བོད་ཀྱི་རྡོ་རྗེ་ལས་ཤིའུ་དབྱིང་ཕར་བཅད་སྒོར་མོ་ཁྲི་གྲངས་མང་པོ་སྤྲད་ཅིང་ཉོས་བཅས་བོད་ནང་ལོགས་ཀྱི་རྡོ་རྗེ་དེ་ག་ལྔ་ལོར་རྒྱ་ནག་ལ་ཁྲི་ཡར་གྱི་འདེད་ཀྱི་གནས་ཚུལ་བྱུང་བར་ད་དེར་སྐད་ཆ་རྒྱུན་ཐོག་འདིར་ཕྱིན་ཡོད་ས་རེད། བྱས་ཙང་འདིས་ཁོ་སྒྲུང་འདིའི་རྒྱབ་ལྗོངས་རེ་བྱེད་རེ་བྱ། རྒྱབ་ལྗོངས་རེ་བྱས་རྗེས་ད་ད་ཁོ་ཚོའི་ནང་ལ་ཡོད་པའི་རྡོ་རྗེ་འབྱོར་པ་རྡོ་རྗེ་འདིས་གོང་ཞིབ་ཕྱི་ར་དུས་ཙམ་པ་དང་པོ་དེ་བུ་དགོན་པ་སི་ངན་ཏེ། ཕི་ཁེ་གྲོང་ཁྱེར་ནང་ཁྱི་བྱས་ཕི་ཁེ་གྲོང་ཁྱེར་ནང་ལོག་ལ་ཡག་རྒྱ་མི་ལ་ཝང་སི་ངན་གྱིས་ཁྱི་ཉོས་ཉན་ཞིག་འདུག་ཁོ་ལ་ཡག་བཙོང་སྒོར་མོ་སྟོང་ཕྲག་གསུམ་བྱས་བྱས་ཏེ་བཙོང་པ་དེ་པ་བས་ཧ་གོ་བས་ཅི་ལ་ཡག་པ་པ་དེ་ཞི་བ་ཞིག་ཚིག་པ་ས་ཆའི་ཕི་ཁེ་གྲོང་ཚོའི་ནར་ཕྱིན་བྱས་སྟངས་དེ་དགོན་པ་སི་ངན་ཏེ་ལ་ཡག་ཁོ་ལ་ཡག་ཚ་པིང་རྒྱ་རྡོ་རྗེ་སི་ངན་འབྱོར་དེ་ཡིན་ན་ཕི་ཁེ་རྫོང་གི་ཉེན་རྟོག་མི་སྣར་བཤགས་བྱས་དང་ཉེན་རྟོག་མི་སྣ་དེ་ཚད་བྱས་ཕི་ཁེ་རྒྱ་མི་ལ་ཝང་ས་དེ་ཕྱིན་བྱས་ཁོ་ལ་ཡག་སྒོར་མོ་སུམ་སྟོང་དུ་ཕར་སྤྲད་ཁྱི་དེ་ཚུར་ཁྲིད་ཡོང། ནགས་ལ་ཁྲིད་ཡོང་ཨ་ཁྱི་དེ་ཉག་ཅིག་བསྡད་དུས་ཚན་པ། ལུང་པོ་ཁོ་རའི་ནགས་ལོགས་ལ་སྐྱར་ལ་སི་ཉིན་ཅིག་མི་བྱོས་རེད་ཁོ་ཁྱི་ཚོང་ཀྱང་ཉལ་ཆེ། ཨ་ཁོ་ཡོང་ཅག་ཡང་སི་ཡང་སི་ཡོང་ཅག་ཡིན་ན་ད་ཁྱི་དེ་བཙོང་རོགས་ཆེ། ཁྱི་དེ་ཁྱོད་རས་མ་བཙོང་པའི་ཡིན་ན་ད་རི་ཁས་སི་ཁྱི་ལ་གོང་འཕར་དཀྲུགས་ཡོད་ཙང། གང་ལྟར་མི་ཡིས་ཁྱི་དེ་རྐུ་མ་དགོས་ཆེ། ཨ་ཁྱི་རས་མས་པ་ཆགས་དཀྲུགས་རེད་དེ་ལས་ད་སྤོ་དེ་ལ་ཡར་བཙོང་རོགས་ཟེར་སྤོ་དེ་ཁྱུ་ནི། གཙུག་གི་མས་སྐྱེས་བྱས། ཁྱི་ཚོང་ཀྱང་ཉལ་དེ་ལ་ཡག་པོ་སྟེ། ཁྱོད་རའི་དཔའ་བོ་ངོ་ཤེས་དགོས་ཁྱོད་རའི་དཔའ་བོ་ཡིན་ན་སྔ་མོ་རི་དྭགས་ཀྱང་ཉལ་ཞིག་དང། རྦད་དེ་སྔ་མོ་ནི་ཁྱི་སྤུས་དག་ཤོས་དེ་གས་དེ་ཁྱོད་རའི་དཔའ་བོ་ཡོད་རེད་ཁྱོད་རའི་དཔའ་བོས་དེ་ཤུལ་ཏིར་བྱས་རྩིས་མི་འདུག་ཁྱོད་རའི་གདོན་དེས་དཔའ་བོ་འདྲ་པོ་མི་འདུག་ཨང་ཁོ་གཉིས་བྷ་ས་ལགས་ཀྱི་སྐད་ཆ་དེ་ངས་ཅི་ནས་གས་ཆམ་ཞེ་དྲག་བསམ་གི་འདུག་ཁྱི་ཚོང་ཀྱང་ཉལ་དེ་པོ་དེ་ལ་ཟེར་ཡག་བྱས་པས་ན་ཨོ་ཁྱི་དེ་བཙོང་ཞོག་གས་ཡོད་མ་རེད་ཁྱི་དེ་ཚོ་ད་རི་གས་ས་ཡིན་ན་རྒྱ་ནག་ལ་ཁྲིད་ཕྱིན་པས་ན་རྒྱ་ནག་གི་མི་རྒྱུ་རྫི་གུ་དེ་ཚོས། རྩ་ལ་ཁྲིད་པས་ན་ཁྱི་དེ་ཚོ་འདུག་སྟོབས་ཆད་ད་དུང་ཡར་འགྲོ་རུ་སྐྱིད་རུ་འགྲོ་གི་རེད། པ་པ་དེ་དེ་ཁྱོད་རས་ག་འདྲས་ཤིང་གི་ཡོད་ས་ཁྱི་དེ་སྐྱིད་རུ་འགྲོ་གི་ཡོད་པ་དེ་པ་པ་དེ་ཁྱོད་ནི་མ་རྩོམ་བྱེད་བྱས། དགོན་བདག་ཅིག་གིས་ནི་རྐུ་མ་ཡོང་རྐུ་མ་ཡོང་བོ་ཧ་གོ་བྱས་ཁོང་ཚོ་ཕྱི་ལོག་འགྲོ་ཟིན་པ་རྐུ་མ་དེ་བོས་འགྲོ་གི་འདུག་དེ་ལས་ཁྱི་དེ་ལ་ཡ། བིར་མའི་སྤྲད་བྱས་ཤི་མའི་སྤྲད་བྱས་ཡིན་ན་ཁྱི་དེ་ཁྲེན་པ་ཐོག་བྱས་བསྡད་ཡོད་རེད། རྐུ་མ་གས་ཡང་སྲིད་རྐུ་མ་གོ་ག་ཡོང་གི་ཡོད་པ་སོང་ཙང་པ་པ་དེས་ད་འདི་ཉིད་གུས་ལ་བྱིན་ཟེར་རེད། གྱང་རོ་ཆེན་པོ་ཞོ་གཅིག་སྐྱེས་ལ་ཡང་ངས་ཚོད་དཔག་བྱས་པས་ན། གྱང་རོའི་གྱང་གི་རྩིག་གཞང་དག་ཏུ་ཟུར་བལྟས་པས་ན། ཕལ་ཆེན་བོད་ཀྱི་རྔན་མ་དགོན་པ་ལོག་འགྱོ་ཅིག་གིས་འདི་འདྲས་ཅིག་ཡིན་ཟེར་རེད། འདི་འདྲས་ཅིག་ནང་ལོག་ལ་ཁྲིད་བྱས་ཕའི་ཁྱི་དེ་རྦད་ཅིག་བཞག་དུས། ཨ་ཉིམ་ཅིག་ཡང་ཁྱི་ཚུར་ཡང་ཉལ་དུ་ཡོང་བྱས། ཨོ་ཁྱོད་རའི་ཁྱི་དེ་མིའི་རྐུ་མ་བརྐོས་བྱས་མི་ཁའི་ལག་དབང་ཟིན་རྒྱ་མི་དེར་བཙོང་ཚར་བཞག་བྱས་བྱས། ད་འདི་ལབ་པའི་སྐབས་དེ་ཡིན་ན། ད་འདི་བསྙལ་ཡང་ཡིན་ན་བུ་དེ་དགོན་པོ་སུ་ཉལ་དེ། ཁོ་རང་རང་གི་ཁྱི་ལྟོ་ཁྲིད་བྱས་མི་ཁའི་ངུས་རང་བསམ་བཙོ་འགག་ཆེན་པོ་ར། ད་རིང་ཡིན་ན་ཁྱི་ལྟོ་རྐུ་མ་རྐུ་བཞག་ཚུལ་དུས་དགོན་པོ་སུ་ཉལ་ཏེ་ངར་བྱས་མི་ཁའི་ཕྱིན་ཆད་སྒོ་རྒྱབ་མི་ལ་དབང་ཉན་ཏེ་ཉེས་ཁྱི་ལྟོ་ཚུར་ཁྲིད་ཡོང། ད་ཡིན་ན་ལས་དགོན་པོ་ཉེན་རྟོག་མི་སྣས་གཟིམ་བྱས་མི་ཁའི་ལས་ཁུངས་ནང་ལོག་ལ་ཡར་བེ་བཀག་ཉར་བྱས་བྱས་བཞག་བཞག་ཡོད་ར་ཡིན་ན་ཁྱི་ལྟོ་ཚུར་ཁྲིད་ཡོང་རེད་ད་ཡིན་ན་ཐ་མ་དེ་པོ་ལ་དེ་བེ་ཁའི་བསྡད་བསྡད་དུས་ཡང་ཁོ་ཁྱི་ཚུང་རྐྱང་ཉལ་ཏེ་རྒྱབ་མི་འདི་བྱེ་བྲག་ཆེན་པོ་ཞིག་ཁྲིད་བྱས་ཡོང་བྱས། ཨ་ཁྱི་དེ་བཙོང་རོགས་གྱིས། ཁྲི་གཉིས་སྤྲད་གོ། པོ་དེ་ཁྱོད་བཙོང་མེད་བཙོན་པ་ཨ་མཐའ་མ་དེ་ཁོ་གཉིས་གཉིས་དྲུག་འདུག་ད་ཕྱིན་ཆད། མཐའ་མ་དེ། ཁོ་ཚོ་ཁྱི་དེ་གར་བྱུང་ཡོད་མེད་སྐོར་དེ་ཡིན་ན་ངས་ཕལ་ཆེན་ད་རིང་གི་ལས་རིམ་དེའི་འཇུག་སྒོ་དེ་ཞུས་གོ་མ་གཅིག་ཅན་ཞུས་མ་གོ་བྱུང་བསམ་གི་འདུག་གར་སོང་ནས་གློག་བརྙན་ཁོའི་མཇུག་བསྡོམས་ཀྱི་བསམ་བློ་དེ་གས་ཚང་མ་གློག་མ་རྒྱབ་བཞིར་རྒྱབ་ཀྱི་རྟ་དུས་ཙམ་པ་ཨ་གཞི་ནས་གློག་བརྙན་དེ་དུས་ཉིན་དང་ཚོ་དང། དེ་གས་ཚང་མ་མཚོན་འདུག་བསམ་གི་འདུག་དེ་ཡིན་ན་ད་ཞུས་མ་གོ་བྱས་བྱས་ད་སྤྱིར་བཏང་བྱས་པ་ཡིན་ན་གློག་བརྙན་དེའི་སྒྲོམ་དེ་འདི་རེད་ཅི་རེད། ད་གློག་བརྙན་དེའི་ཁྱད་ཆོས་དང་དམིགས་བསལ་གྱི་རང་བཞིན་རིགས་འདེད་ཁ་ཤས་ཤིག་འདུག་བསམ་གྱི་འདུག་དང་པོ་དེ་གློག་བརྙན་དེའི་འགོ་ཚུགས་ཚུལ་ཙམ་པར་གཟིགས་ན་ད་གློག་བརྙན་དེའི་བཟོ་ཉལ་དང་རྩོམ་དེ་བྲིས་ཉལ་དེ་སྒྲུབ་དེ་དང་པོ་བྲིས་ཉལ་དེ་པད་མ་ཚེ་བརྟན་ལགས་ཁོ་རང་ཡིན་མ་ཟད་གློག་བརྙན་དེའི་ནང་གློག་ལས་ཀ་བྱེད་ཉལ་འབྱོར་པ་འདི་ག་དེ་ཧ་ལམ་མང་ཆེ་ཞིག་བོད་པ་རེད། དཔེ་འཇལ་ཞིམ་ཆུས་བསྐུས་པ་དེས་ནི་དོན་གྲུབ་རྒྱ་མཚོ། བརྙན་ལེན་བརྙན་དེས་སོན་ཐར་རྒྱལ། སྒྲ་ལེན་བརྙན་དེས་ནི་གདུགས་དཀར་ཚེ་རིང། ད་གང་ལྟར། སྤྱིར་བཏང་བྱས་ན་ང་རང་བོད་ནང་ལོག་ལ་དང་དེ་རིང་སྐད་ཟེར་ད་ང་ཚོ་ཕི་རེ་འཚར་ལོངས་བྱུང་ཚེ་ཧ་གོ་གོ་རུ་བ། དེ་འདི་གི་འདི་བོད་པ་འདི་གི་ད་གློག་བརྙན་དེ་བཟོ་ཡག་དང་འདི་འདི་བྱས་པ་ཡིན་ན་ལས་ཕི་གའི་དངོས་གནས་ལག་རྩལ་གི་པར་རྒྱ་བརྙན་དག་ཅིག་བྱས་ཟ་ཚོད་དུ་ཡིན་ན་རྒྱུན་དུ་མང་ཆེ་ཆེ་རྒྱ་མི་ཆགས་གྲོགས་རེད། ངས་གོ་ཡག་བྱས་པ་ཡིན་ན་ཁོ་པེ་མི་ཚེ་ཐན་ལ་གློག་བརྙན་ཁོ་ར་བོད་སྐད་ནང་བཟོས་བོད་པའི་སྒྲུང་མི་ཡིན་པ་མ་ཟད། གློག་བརྙན་བཟོ་ཉལ་འདི་གས་དེ་བོད་པ་ཅག་ཅག་ཚང་གཅིག་གིས་ནི་གང་ཐུབ་ཐུབ་ཅིག་བཟོ་ཡག་དེ་ཡིན་ན་ཐབས་ཤེས་ཞིབ་བྱེད་བྱ་དེ་ཡིན་ན་དངོས་གནས་ཀྱི་དོན་སྙིང་ཆེན་པོ་ཞིག་རག་རེད་བསམ་གྱི་འདུག་གློག་བརྙན་ཁོ་རའི་སྒྱུ་རྩལ་གྱི་རྣམ་པའི་ཐོག་ནས་བཤད་པ་ཡིན་ན་ང་དེ་ཐེངས་མང་པོ་མགོ་འཁོར་སོང་ཨ་ནི་ངས་བྱས་ན་ཚོད་དཔག་བྱས་ན་མི་མང་ཆེ་རུ་ཚོར་བ་ལྟ་ག་ཡོད་རྒྱུ་བསམ་འདུག་པད་མ་ཚེ་བརྟན་ལགས་ཀྱི་གློག་བརྙན་དེ་ཚོ་ལྟ་ཁ་ཁོ་ཞུ་ཞུ་འདུག་བཟོ་ཉལ་མང་པོ་ཞུ་འདུག་ཁ་ཤས་ཀྱི་ཉོབ་ཐོ་འདུག་བཟོ་ཉལ་ཞེ་དྲག་མང་པོ་འདུག་ཁ་ཤས་ཀྱི་བལྟས་པའི་རྗེས་ལ་ཡང་ནི་སེམས་པའི་ནག་ལོག་ལ་ཡང་སྐྱིབས་སྣང་སོགས་རེད་ད་ང་ཚོ་སྤྱིར་བཏང་བྱས་པ་ཡིན་ན་ད་རི་གེ་སར་གློག་བརྙན་ས་དེ་བལྟ་ཡག་དེ་ཚོ་མང་བཅས་དག་བཟོ་ཡག་གི་དམིགས་ཡུལ་མང་བཅས་བྱས་ན་མི་ལ་ཡག་གུ་ཡངས་པོ་ཡོང་ཡག་དང། དུས་ཚོད་སྐྱེལ་ཡག་དང། སྐྱིད་སྐྱིད་དང་འདི་འདྲས་ཅིག་གི་ད་ཁོའི་དམིགས་ཡུལ་ཁོར་ད་ག་སོང་ཙང་གློག་བརྙན་མང་བྱས་ཅིག་འདི་འདྲས་བྱོས་ཡག་རེད་ད་ཡིན་ན་པདྨ་ཚེ་བརྟན་ལགས་གི་གློག་བརྙན་དེ་གི་ད་ཧ་ལམ་གཅིག་མི་ཤེས་མང་བྱས་ཅིག་དེ་མི་འདུག Hollywood ཟིན་རྒྱོ་གློག་བརྙན་ཡིན་ནི་རེད Bollywood ཟིན་རྒྱོ་གློག་བརྙན་ཡིན་ནི་རེད་ད་གློག་བརྙན་ནང་ལོག་ལ་ཡག་ཞས་གི་སྟངས་དང་ཨ་བ་ཅེ་དང་དེ་ཚོ་ཞིབ་བྱེད་བྱས་ཁོ་རང་གློག་བརྙན་པའི་གཟེངས་དུ་ཡ་བསྐྱ་ཡག་གི་ཁོའི་སྒྲ་དེ་མ་གུ་ཞིབ་སྐྱོར་བ། ད་པད་མ་ཚེ་བརྟན་ལགས་ཁྱི་རྒན་ཟེར་དེ་གློག་བརྙན་འདིའི་ནང་ལོག་ལ་ཡ་མགོ་ནས་རྐུབ་ཏུ་ཧ་ལམ་ཕྱི་ནས་བཟོས་བཞག་མགྱོགས་ཀྱི་སྒྲ་རྫུན་མ་འདི་འདྲ་ཡོད་རེད་པ་འདི་འདྲས་རྩ་བ་ཉིད་ནས་མི་འདུག་འདི་འདྲ་ཞིག་འདུག་ཟེར་ན། ངས་ཕ་གིར་པར་ཆས་འཁྱེར་བྱས་ཨ་མདོའི་གྲོང་ཚོ་ཁུག་ཁུག་འདི་འདྲ་ཞིག་ནང་ཕྱིན་བྱས་ངས་པར་ཆས་བཏོན་བྱས་ཏོའུ་སུ་ཕར་ཚུར་རྒྱབ་ཡིན་ན། ད་འདི་ཁོའི་དངོས་ཡོད་ཀྱི་ཕ་གིའི་སྐབས་དེ་གའི་སྒྲ་ཞིག་ཡོད་རེད་པ། ད་ག་རང་མ་གཞི་འདིའི་སྒང་ལ་སྣོན་པ་རྒྱབ་བྱས་ཕྱི་ནས་ཡིན་ན་སྒྲ་རྒྱབ་བྱས་ཡང་ན་ཅིག་སེམས་འགུལ་ཐེབས་དགོས་ཡག་ཡིན་ནའི་རེད་ཡང་ན་ཅིག་སྙིང་རྗེ་རུ་བཏང་དགོས་ཡག་ཡིན་ནའི་རེད་འདི་འདྲས་ཀྱི་ནི་འབད་བརྩོན་བྱས་མི་འདུག་ད་ཡིན་ནའི་ལས་འདིའི་ནང་ལོག་ཡོད་པའི་སྒྲ་དེ་ག་དེ་ཁོར་རང་བཞིན་དང་དོན་དག་མེད་པ་དང། ཡང་ཅིག་ཁོར་ཆོ་མེད་པ་འདི་འདྲས་རྩ་བ་ཉིད་ནས་རེད་མི་འདུག་འདིའི་ལྡོག་ཕྱོགས་ལ་ཡང་ངས་བྱས་ན་སྒྲ་དེ་ག་ཞེ་པོ་ཅིག་གི་དོན་དག་ཆེན་པོ་རེད་བཞག།

སྐབས་རེ་སྐབས་རེ་གེ་སར་གྱི་སྒྲུང་ཡིན་ས་རེད་སྒྲུང་གློག་བརྙན་གྱི་སྒྲ་དེ་ཏོག་ཙམ་གོ་གི་འདུག་མི་གློག་བརྙན་ལྟ་མཁན་དེ་སྒྲ་དེ་ཚོ་གོ་བའི་སྐབས་དེར་ཡ། སེམས་པའི་ནང་ལོག་ལ་ཡ་སུན་པོ་དང་སེམས་བདེ་པོ་མེད་པའི་དངངས་སྐྲག་སྐྱེ་ཡ་དང་དེ་འདྲས་ཀྱི་ཚོར་བ་ཤུགས་ཆེན་པོ་ཞིག་སྐྱེ་གི་འདུག་ད་སྤྱིར་བཏང་རྒྱ་ནག་ནང་དྲིལ་བསྒྲགས་བྱེད་ཡག་གི་གློག་བརྙན་དང་དེ་འདྲས་མང་པོ་ཞིག་བཟོས་ཡོད་པ་ད་གློག་བརྙན་དེ་ཚོ་ལ་བསམ་བློ་བཏང་དང་གློག་བརྙན་དེ་ཚོའི་ནང་ལོག་ལ་ཡ་དཔེར་ན་ཆ་བཞག་པ་ན་གྲོང་ཚོ་ད་ག་རང་མིག་གི་ལྟ་ཕྱོགས་གཞན་པ་ཅིག་ནས་བལྟས་ཡོད་པ་ཡིན་ན་ག་ས་ག་ལ་ཡ་ཨར་པོ་རྒྱབ་འཛུགས་སྐྲུན་བྱས་ཡར་རྒྱས་ཕྱིན་ལམ་ཁ་བཟོས་བོད་པ་ཚོ་ཚོར་ད་རྒྱུ་ཆེར་ཕྱིན་བྱས་སྦག་སྦག་བཏང་ཡག་ཡོད་མོ་ཊ་བཏང་ཡག་ཡོད་པ་དང་དེ་འདྲས་ཀྱི་ཨ་ནི་རྣམ་པ་ཅིག་གི་ཐོག་ནས་བལྟས་བྱས་དྲིལ་བསྒྲགས་བྱས་བཟོས་པ་ཡིན་ན་འགྲིག་གི་རེད་པ་ད་ཡིན་ནའི་ལས་པད་མ་ཚེ་བརྟན་ལགས་གློག་བརྙན་དེ་བལྟས་པའི་སྐབས་དེར་ཡ། འདིའི་ནང་གི་ཨར་པོ་རྒྱག་ཡག་ཡིན་ནའི་རེད་ས་སྔོག་མཁན་གྱི་འཕྲུལ་འཁོར་གྱི་སྐད་ཡིན་ནའི་རེད་སྦག་སྦག་སྐད་ཡིན་ནའི་རེད་ལམ་ཁ་སྒང་གི་ཆོམ་ཉིད་ཡིན་ནའི་རེད་དེ་ཚོ་གང་ག་ནས་ག་རེ་མཚོན་གྱི་འདུག་ཟེར་ན། བཟང་ངན་ཟེར་མི་དང་བོད་པ་ཚོ་འདིའི་ནང་ལོག་ལ་ཡ་ཧ་ལམ་ཅིག་སོ་སོ་ལ་ཡ་ས་འདིའི་ཐོག་ལ་ཡ་བདག་དབང་ཡོད་པའི་ཐོག་ལ་མ་ཡིན་པ་ཁོར་ཡུག་འདི་ག་ཚང་མ་ལོག་ཁོ་ཚོས་འདོད་པ་ཡོད་ནའི་མེད་ནའི་ཁོ་ལ་ཡ་འགྱུར་ལྡོག་ཆེན་པོ་ཞིག་འགྲོ་བཞིན་ཡོད་པ་དང། ཨ་འདི་ག་འདི་དམིགས་བསལ་ཅིག་ཡིན་ན་གློག་བརྙན་བལྟས་པའི་སྐབས་དེ་བསྟན་ཡག་ཁ་ཤས་ཅིག་གིས་ང་ལ་ཚོར་ཤུགས་ཆེན་པོ་ཞིག་རག་སོང། དང་པོ་དེ་ག་རེ་རེད་ཟེར་ན་ཨ་མདོ་མགོན་པོ་དང་ཁོང་ཚོའི་མི་ཚང་ཡོད་སའི་ཁྱིམ་ཚང་དེ་ཡིན་ན་རྩྭ་ཐང་གཅིག་བཟོས་བསྡད་ཡོད་རེད་གློག་བརྙན་དེ་ནང་མགོ་ནས་རྐུབ་ཏུ་རྩྭ་ཐང་དེ་ཡང་སེ་ཡང་སེ་བསྟན་གྱི་འདུག་འདི་རྒྱུད་ཀྱི་རྩྭ་ཐང་ད་ང་ཚོ་རྒྱུན་དུ་ཡིན་པ་ཡིན་ན་རྩྭ་ཐང་བསྟན་བསྡད་པའི་སྐབས་དེར་ཡ་ཞེ་པོ་ཅིག་སྤང་རྡོ་སུ་ལྗང་ཐིང་ཐིང་བྱས་གནམ་རྡོ་སུ་སྔོ་ཐིང་ཐིང་བྱས་ཨ་ནི་གུ་ཡངས་པོ་དང་སེམས་སྐྱིད་པོ་དང་དེ་འདྲས་ཀྱི་གཅིག་ཚོར་བ་ཅིག་སླེབས་ཀྱི་ཡོད་རེད་པ་ཡིན་ནའི་ལས་པད་མ་ཚེ་བརྟན་ལགས་ཀྱི་ཁྱི་རྒན་ཟེར་འདི་གློག་བརྙན་དེ་ནང་ལོག་ལ་ཡ་ཧ་ལམ་ཡག་པོ་བྱས་ཟིན་ད་རྩྭ་ཐང་བསྟན་པའི་པར་དེ་ཚོའི་ནང་ལོག་ལ་ཡ་ཧ་ལམ་མགོ་ནས་རྐུབ་ཏུ་ག་དུས་ཡིན་ནའི་རྩྭ་ཐང་ཟུར་གྱི་ལྕགས་དྲ་དེ་ག་བསྟན་གྱི་འདུག་ད་ལྕགས་དྲ་དེ་ག་བསྟན་དུས་རྩྭ་ཐང་མཐོང་བཞིན་དུ་དེའི་ཕོ་བ་དེ་ལོག་ག་ཞེ་བ་གཅིག་ལ་ཡ་བཅུག་བཞག་ཡོད་པ་དང་ཅིག་སེམས་ནང་བུ་སུ་དོག་ཡག་དང་དེ་འདྲས་ཀྱི་རང་དབང་མེད་པའི་བསམ་ཚུལ་ཞིག་དང་ད་ག་ནང་བཞིན་ཁོ་རྩྭ་ཐང་ཁོ་རའི་ད་དེའི་པར་རྒྱག་ཡག་གི་ནམ་དུས་ཁོས་རྐང་བཙུགས་ཀྱིས་བདམས་ཡོད་ཀྱི་རེད་དེ་ག་འདི་པར་ཆས་ཀྱི་ཚོན་ཁྲའི་མདོག་གི་བེད་སྤྱོད་གཏོང་སྟངས་ཀྱི་ཐོག་ནས་རྩྭ་ཐང་དེ་ག་དུས་ཡིན་ནའི་ཐལ་ལ་ཆུ་ཆུ་གཅིག་འདྲས་མིན་བསྟན་མི་འདུག་ག། དེ་མར་སྟོན་དགོས་དུས་ཙམ་པ། ང་ཚོའི་མདུན་ལ་ཡར་མཐོང་ཡག་གི་གློག་བརྙན་ནང་ལོགས་ཀྱི་ཡུལ་ལྗོངས་འདི་ཚོ་ནས་བོད་མི་ཚོའི་སེམས་པའི་ནང་ལོགས་ཀྱི་ཚོར་སྣང་འབྱོར་བ་འདི་ཡིན་ན་ངས་མཚོན་ཐུབ་ཅིག་ཞེ་པོ་ཅིག་རྒྱབ་ཐུབ་ཤག་བསམ་ས་རེ་ཚོར་སྣང་ཤུགས་ཆེན་པོ་བྱུང། ད་ག་ནང་བཞིན་དེ་མ་ཡིན་པའི་ཁོང་ཚོ་ཁང་པའི་ནང་སླེབས་དུས་ཙམ་པ། མནའ་མ་བྱས་མགོན་པོ་བྱས་པཱ་པཱ་བྱས་གང་ལྟར་གྱིས་ཁོང་ཚོ་ཕ་གིར་ཡར་བརྙན་འཕྲིན་བལྟས་བྱས་བསྡད་འདུག་བརྙན་འཕྲིན་བལྟས་ཙམ་པ་བརྙན་འཕྲིན་ཕ་གི་སྐད་ཆེན་པོ་ཞུ། རྒྱ་སྐད་ནང་ལོགས་ཡ་གསེར་གྱི་རྒྱན་ཆ་བཙོང་མཁན་ཁོང་ཅག་གིས་ཅི་ཅི་ཅི་ཟེར་ཨ་ཁོང་ཚོ་གང་གི་ལོ་པཱ་པཱ་དེ་ནི་ཐ་མག་གང་ཟག་འཐེན་ཏེ་ཨ་ནི་ཨོ་བུ་དེ་ནི་རྦད་དེ་ལག་པ་ལག་པ་ཟིམ་བྱས་བལྟས་དེ་ད་ཁོང་ཚོ་དེ་གང་ཟག་ཕ་གིར་ཡ་རྒྱ་ནག་བརྙན་འཕྲིན་རིག་གཞུང་གི་ལྟེ་གནས་གཙོ་བོར་ཆགས་བསྡད་ར་དེར་གལ་སྲིད་བརྙན་འཕྲིན་ཟེར་མི་གང་ག་ལྟ་ས་ཅིག་དེ་ཕ་གིར་སྟོན་གྱི་ཡོད་དེ་ལས་འདི་དང་ཁོང་ཚོ་བོད་པ་ཚོ་འདིའི་འཚོ་བའི་བར་ཚོ་ལ་ལས་འབྲེལ་བ་རུ་ཤེས་མི་འདུག་ཨ། ཕན་ཚུན་སེམས་ཀྱི་གཏིང་ཐོག་ནས་འབྲེལ་གཏུག་རེ་བྱེད་བྱེད་མ་ཐུབ་ཅིང་སེམས་སྐྱོ་ཡ་རེ་དང་ད་ལྟའི་གནས་སྟངས་དེ་ཚོ་ཡིན་ན་ཤུགས་ཆེན་པོ་ཞེ་པོ་ཞིག་འཁོད་བཞག་བསམ་ས་རེ་འདུག་གློག་བརྙན་དེ་མཐའ་མ་མཐའ་མ་དེ་ག་འདྲ་བྱུང་ཡོད་མེད་དེ་ངོ་སྤྲོད་ཅིག་ཞུ་མ་ཐུབ་ཡིན་ད་ཕལ་ཆེར་གློག་བརྙན་དེ་ངས་འགྲེལ་བཤད་དེ་ཡག་པོ་ཞིག་རྒྱབ་ཐུབ་མེད་འདི་འདྲ་སོང་ཙང་ཞུ་གི་ཡིན་ད་ལྟ་གློག་བརྙན་དེ་གཟིགས་མེད་པ་ཡིན་ན་ཕལ་ཆེར་ངས་དེ་གཞུག་གུ་དེ་མ་གསན་ན་ཡག་པོ་ཡོང་ས་རེད་བསམ་ས་རེ་འདུག་ག་རེ་ཟེར་ན་གློག་བརྙན་གཞུག་གུ་དེ་ག་འདྲ་ཡོད་མེད་གལ་ཆེན་པོ་ཞིག་རེད་ངས་ད་གིན་ཞུས་པ་ནང་བཞིན་བྱས་ད་མཐའ་མ་དེ་སྤོ་ལགས་དེ་ཁྱི་དེ་རྐུ་མ་ཐེངས་མ་གཉིས་རྐུས་བུ་བཙོང་ག་ཅིག་ཕྱིན་དེ་འདྲ་མང་པོ་བྱས་པའི་རྗེས་ལ་ཨན་སྤོ་བོ་དེ་ཕ་གིར་བསྡད་དུས་ཙམ་པ་ཡང། ཁྱི་ཚོང་རྒྱག་མཁན་མི་དེ། ཨན་རྒྱ་མི་སྦྱིན་བདག་ཅིག་འཁྲིད་བྱས་ཡོང་བྱས་ཡིན་ན་ཁྱི་དེ་བཙོང་རོགས་གྱིས། སྒོར་མོ་ཁྲི་གཅིག་སྤྲད་གོ་བཙོང་གི་མེད་དེ་ཁྲི་གཉིས་སྤྲད་གོ། དེ་བཙོང་གི་མེད། ཨ་ནི་པཱ་པཱ་དེ་ལ་ཡང་དེ་ན་གློག་བརྙན་ནས་མགོ་ནས་རྐུབ་ཏུ་དེ་ཟེར་ཡག་ཡོད་རེད། ཐ་མག་འཐེན་ཟེར་ཡག་ཞིག་རེད། སྤོ་ལགས་དེ་ག་དུས་ཡིན་ན་མི་དགོས་ང་ཐ་མག་མི་དགོས། ཁོ་རང་སོ་སོ་གང་ཟག་ཞིག་འདུག་ག་དེ་ཡིན་ན་འཐེན་བྱས་སྡོད་ཀྱི་འདུག་ག་འདི་ནས་ག་རེ་ཟེར་ན་ད་ད་ལྟའི་ཕྱི་ལོགས་ཀྱི་ཅིག་རྒྱ་མིའི་ཅིག་འགྲོ་སྟངས་དང་ལུགས་སྲོལ་དང་དེ་ཚོ་ཡར་དེ་ལ་ཡར་པཱ་པཱ་དེ་ཡིད་ཆེས་མེད་པ་མ་ཟད་དེ་ཚོ་ལ་མ་དགའ་དང་དེ་ཚོའི་མཉམ་དུ་ད་དངོས་གནས་བྱས་ན་པཱ་པཱ་དེ་ཞིག་འབྲོག་པ་སྐྱོ་པོ་ཅིག་རེད་གྲོང་ཁྱེར་ནང་དང་སྒོར་མོ་ཁྲི་ཕྲག་མང་པོ་ཡོང་མགྱོགས་ཀྱི་མི་དང་དེ་འདྲ་བྱེད་དུས་ཕ་གིར་སྨོན་བྱས་ཕ་གིའི་འཚོ་བའི་ལད་ཟློས་བྱེད་དགོས་པར་སྐྱོར་བ། ཡིན་ནའི་པ་པ་དེ་ལས་དེ་ཁྱོན་ནས་མེད་པའི་སྒང་ལ་ཡ། ད་དུང་ཁོ་རང་སོ་སོའི་ཐ་མག་ཡིན་ནའི་ཐ་མག་འཐེན་དུས་ཀྱི་སྤོབས་པ་དང་དེ་ཚོ་ཡིན་ན་མི་ཁ་ཤས་ཀྱིས་དེ་ལྐུག་པར་མཐོང་གི་ཡོད་དེ་ལས་ངས་ཀྱང་དེའི་གཙོ་བོ་དེ་ཡིན་ན་གློག་བརྙན་དེའི་ནང་ལ་ཡ་པད་མ་ཚེ་བརྟན་ལགས་བསྟན་ཡ་དེ་ཡིན་ན་པ་པ་དེ་དངོས་གནས་ཀྱི་བློ་སྟོབས་དང་དེ་ཚོ་ཨ་འདིའི་ག་འདི། གང་ལྟར་གློག་བརྙན་དེའི་མགོ་ལ་ཡ་དང་པོ་དང་པོ་དེ་ཡིན་ན་མགོན་པོ་ཟེར་མཁན་དེ་ཁྱི་དེ་བཙོང་ག་ཕྱིན་པ་ནས་གཞུག་གུ་དེ་ཁྱི་མི་རྐུ་མ་རྐུས་བྱས་ལའོ་ཝང་དེར་སླེབས་དུས་ཕ་གིར་ཕྱིན་བྱས་ལའོ་ཝང་ཉེས་བྱས་ཡིན་ན་ཁྱི་དེ་ཚུར་ཁྲིད་ཡོང་པ་ནས་ཨ་པཱ་པཱ་དང་བུའི་འབྲེལ་བ་དེ་ཉེ་རུ་ཉེ་རུ་ཕྱིན་བྱས་བུ་དེ་ལས་བསམ་བློ་དེ་ཡིན་ནའི་ཤུགས་ཆེ་རུ་ཆེ་རུ་ཕྱིན་བྱས་ཡིན་ནའི་དེའི་འགྱུར་བ་དེ་མཚོན་པོ་ཞེ་པོ་ཟིན་གི་འདུག་ཨ་མཐའ་མ་དེ་ག་རེ་བྱས་པ་རེད་ཟེར་ན། ད་ཁྱི་དེ་ཉར་ནི་ཉར་ཐུབ་ཡ་ཡོད་མ་རེད། ག་ད་སྒོར་མོ་ཁྲི་གཉིས་གསུམ་དེ་གོ་ཡི་ཟེར་དུས་ཁོ་རང་གིས་མ་བཙོངས་པ་ཡིན་ནའི་ད་རྐུ་མ་རྐུས་བྱས་ཡིན་ནའི་ཁྱི་དེ་ཉི་མ་གཅིག་རྒྱ་མིའི་ལག་པར་ཤོར་རྒྱུ་ཡིན་པ་དེ་ད་རྡོག་རྡོག་རེ་ཞུས་པ་ཡིན་ན་ད་ཕ་ཁྱོན་ནས་ཐར་ས་མེད་པ་དེ་མཐོང་དུས་ཨ་ནི་པཱ་པཱ་དེ་རྩྭ་ཐང་སྒང་ལ་ཡ་ཕྱིན་བྱས་ཨ་ཁྱི་དེ

ང་ཚོ་གློག་བརྙན་དེ་བལྟས་པའི་སྐབས་དེ། དེའི་སྐབས་དེ་ཡིན་ན་བོད་ནང་ལོག་ཡ་ད་རང་ལུས་མེར་སྲེག་གི་གནས་ཚུལ་མང་པོ་ཞིག་བྱུང་བའི་སྒང་རེད། ད་ང་རང་ཚོ་བོད་པ་སྤྱིའི་ངོས་ནས་བཤད་པ་ཡིན་ན་རང་ལུས་མེར་སྲེག་བཏང་མཁན་དེ་ཚོའི་ཚོར་བ་ག་འདྲས་ཡོད་མེད་དང་དེ་འདྲས་ད་ང་རང་ཚོ་རྟོགས་ཐུབ་ཀྱི་རེད་སེམས་ནང་ཞིག་རག་གི་དེ་ཡོད་རེད་དེ་ལས། ཡིན་ནའི་ང་གློག་བརྙན་དེ་བལྟས་པའི་དགོང་མོ་དེ། གཞི་ནས་དངོས་གནས། སྒྱུ་རྩལ་གི་ཐོག་ནས་ག་རེ་བྱས་བྱས་བོད་པ་ཚོས་རང་ལུས་མེར་སྲེག་བཏང་དགོས་རེད་ཟེར་ན། ད་དངོས་གནས་གློག་བརྙན་འདིས། འགྲེལ་བཤད་གདིང་མིར་བརྒྱབ་ཤག་བསམ་སོང་ཅིག་ང་རའི་སེམས་པའི་གཏིང་གི་གང་ལྟར་ཁ་ནས་འགྲེལ་བཤད་ཡག་པོ་བརྒྱབ་ཐུབ་མི་འདུག་དེ་ལས་སེམས་ནང་ཚོར་བ་དེ་བྱུང། གང་ལྟར་པ་ཕ་དེའི་ངོས་ནས་བཤད་པ་ཡིན་ན་ཁྱི་དེ་ཞེ་པོ་ཅིག་རྩ་ཆེན་པོ་རེད། ཁྱི་དེ་རྩ་ཆེན་པོ་རེད་ལ་སྤྱིར་བཏང་གི་ཡིན་ན་སྤྱི་ཚོགས་ཁོ་རའི་ནང་ལོག་ལ་ད་རྒྱ་ནག་གི་རྒྱུ་ཆེན་པོ་འདི་འདྲ་ཉོ་གི་ཡོད་རེད་པ་ད་དེ་ཚོས་ཕལ་ཆེར་ཁྱི་ལ་ད་བས་ཞེ་པོ་རྒྱུག་ཤད་རྒྱབ་བཀྲུས་ཞེ་པོ་བྱེད་ཀྱི་ཡོད་རེད་ཨ་ནི་ད་ཁྱི་དེ་མ་གིར་འབྲོག་པའི་ཁང་པ་དེ་ནང་ཉལ་བསྡད་དུས་ཙམ་པ་ཞེ་པོ་ཅིག་རལ་པོ་ཁོག་ཁོག་རེད་ཤག། ད་ཡིན་ནའི་པ་ཕ་དེ་ཧ་གོ་གི་རེད་གང་ལྟར་ཕ་གིར་ཕྱིན་བྱས་རྒྱ་ནག་གི་གྲོང་ཁྱེར་ཆེན་པོ་ཅིག་ནང་ཕྱིན་མི་ཚང་ཆེན་པོ་ཅིག་ནང་ལ་ཕྱིན་ཞེ་པོ་ཅིག་ཁོ་ཚོས་བྱེད་ཡག་དེ་ཡིན་ན། སྐྱིད་པོ་མེད་པ་དང། འདོད་པ་མེད་པ་དང། དེ་འདྲས་ཅིག་མེད་པ་དེ་ཡིན་ན། ད་ཁོ་རང་གི་གཏིང་གིས་ཧ་གོ་བྱས་ཡིན། ཁོ་རང་གི་སྤོབས་པའི་ཐོག་ནས་ཡིན་ནའི་རེད་ཁོ་རང་གི་ལ་རྒྱའི་ཐོག་ནས་ཡིན་ནའི་རེད། གཏིང་གི་བརྩེ་དུང་གི་ཐོག་ནས་ཡིན་ན་ཁྱི་དེ་གང་ལྟར་བློས་བཏང་མ་ཐུབ་བྱས་བྱས། ཨ་ནི་དེ་ལས་ལྡོག་སྟེ། ད་གང་ལྟར་ཁྱི་བསད་དགོས་བྱུང་བ་ཡིན་ནའི་རེད་རྒྱ་མིའི་ལག་པར་སྤྲད་ཀྱི་མེད་ཟེར་དེ་གང་ལྟར་སྒྲུང་འདི་ངས་བྱས་ན་ད་གཙོ་བོ་དེ་དོན་སྙིང་དེ་འདི་འདུག་བསམ་ཚར་འདུག་ད་ཕལ་ཆེར་ངས་དེ་འདྲས་ཞུ་དུས་ཙམ་པ་གལ་སྲིད་འདི་འདྲ་ཡིན་པ་ཡིན་ན་ད་ངས་ད་ལྟ་འགྲེལ་བཤད་རྒྱབ་ནང་བཞིན་གློག་བརྙན་དེ་འདྲས་ཀྱི་ཨ་ནི་ཆབ་སྲིད་ཀྱི་དོན་སྙིང་ལྡན་པ་ཅིག་ཡིན་པ་ཡིན་ན་ད་མི་མང་པོ་ཅིག་ཟེར་མདོག་ཁ་པོ་རེད་ག་རེ་བྱས་བྱས་གློག་བརྙན་དེ་ད་རྒྱ་ནག་གཞུང་གིས་ཆོག་མཆན་སྤྲད་རྗེས་ལོ་པར་རྒྱབ་འགྲོ་བྱས་པར་ག་འདྲས་ཅིག་རྒྱབ་ཐུབ་པ་རེད། ཟེར་གྱི་རེད་དེས་མ་ཟད་ཡིན་ན་རྒྱུན་དུ་ཁོ་ར་ནས་མི་མང་པོ་ཅིག་འདི་འདྲ་ཟེར་མཁན་འདུག་དང་ཁོ་རང་གི་གློག་བརྙན་དེ་ཚོ་མང་ཆེ་ཅིག་ནང་ལོག་ལ་ཡག་ཡིན་རྒྱུན་དུ་སྤྱིར་བཏང་གི་རྒྱ་ནག་གཞུང་གིས་ད་ག་རེ་ཟེར་བོད་ག་འདྲས་ཡོད་མེད་ཀྱི་གློག་བརྙན་དང་པར་དང་འདི་འདྲ་མང་པོ་བསྟན་ཡོད་པ་དེ་ཚོ་ད་ཏག་ཏག་གི་ལྡོག་ཕྱོགས་ཀྱི་བོད་ཀྱི་རྣམ་པ་ཞིག་ག་དུས་ཡིན་ནའི་དེ་འདྲ་བསྟན་གྱི་འདུག་ང་དེ་འདྲ་བསྟན་དུས་ཁོ་རང་ག་རེ་བྱས་བྱས་ཡིན་རྒྱ་ནག་གཞུང་གིས་ལས་ཀ་འདི་འདྲ་བྱེད་བཅུག་གི་ཡོད་རེད་ཟེར་མཁན་མང་པོ་ཞེ་དྲག་འདུག། ད་ངས་དེ་ལ་ཡ་འདི་བྱས་པ་རེད་ཕ་གི་བྱས་པ་རེད་ཅེས་ཞུ་ཡ་མེད། ད་ཡིན་ནའི་ང་ཚོ་བཟུམ་དེ་ཕ་གི་རྒྱ་ནག་ནང་ལོག་ལ་ཡ་ལས་ཀ་བྱས་བྱས་བསྡད་མྱོང་པ་རེད་རྒྱ་མིའི་ལས་བྱེད་པ་དེ་ཚོ་བསམ་བློ་བཏང་སྟངས་དང་དེ་ཚོས་ང་ཚོ་དེ་རྒྱུས་ཡོད་རེད་ཡོང་དགོས་ཡ་རྒྱུ་མཚན་ཅིག་ཡོད་རེད་པ་ང་རའི་ངོས་ནས་བཤད་པ་ཡིན་ན་ད་ག་རེ་རེད་ཟེར་ན་ང་ཚོ་ཆབ་སྲིད་ཀྱི་ཐོག་ནས་རྒྱ་ནག་གཞུང་ལ་ཡ་སྐྱོན་བརྗོད་བྱེད་ཡ་གི་སྒྲུང་དང་གློག་བརྙན་དེ་བཟོ་འདོད་བྱས་ན་ད་རྒྱ་ནག་གཞུང་གིས་རྩ་བ་ཉིད་ནས་བཟོ་རུ་བཅུག་གི་མ་རེད་ངས་བྱས་ན་རྒྱ་མི་དེ་ཚོའི་མང་པོ་ཅིག་གིས་ག་རེ་རེད་ཟེར་ན་ད་བོད་པ་ཚོ་དེ་ག་དུས་ཡིན་ནའི་ཁོ་ཚོའི་མིག་གི་ལྟ་ཕྱོགས་དེ་ཡིན་ལྐུགས་པ་དང་རྗེས་ལུས་དང་ཁོ་ཡ་མཚན་པོ་དེ་འདྲས་ཅིག་གི་ཐོག་ནས་ཡིན་བསམ་བློ་བཏང་གི་རེད། རྒྱ་ནག་ནང་ལོག་གི་རྒྱ་མིའི་རྩོམ་པ་པོ་དང་དེ་འདྲས་མང་པོ་ཅིག་གིས་འདི་བྲིས་ཡག་ལ་དགའ་པོ་ཞེ་པོ་ཅིག་ཡོད་རེད་ཅིག་གིས་བོད་པ་དང་ལྐུགས་པ་དང་ཁྱད་མཚར་པོ་དང་དེ་འདྲས་ཡོད་པའི་བཟོ་འདྲ་བྱས་བྱས། ངས་བྱས་ན་པདྨ་ཚེ་བརྟན་ལགས་ཀྱི་ཁྱད་ཆོས་དེ་ག་རེ་འདུག་ཟེར་ན་རྒྱ་མི་ཁོ་རང་ཚོས་བོད་པ་ལ་ཡག་ཅིག་གིས་མཐོང་ཆུང་བྱས་ལྐུགས་པ་དང་དེ་འདྲས་ཀྱི་བསམ་བློ་ཁྱད་མཚར་ཞིག་བཏང་བྱས་མ་རུང་རྐྱང་བྱས་ཡིན་ན་ཁོ་ཚོས་ཅིག་གིས་བོད་ལྟ་ཡག་ཅིག་ཡོད་རེད་པ། འདི་ཁོས་བེད་སྤྱོད་བཟོ་འདྲ་བཏང། ད་ཡིན་ནའི་ཁོ་རང་གིས་བེད་སྤྱོད་བཏང་སྟངས་དེ་རྩ་བའི་ཐོག་ནས་ཡིན་ན་བོད་པའི་ཞེན་ཁོག་དང་ལ་རྒྱའི་ཐོག་ནས་སྐོར་ར་ཅིག་འདྲས་ཅིག་བྲིས་དུས་ཙམ་པ། ང་ཚོ་བོད་པ་གཅིག་བལྟས་པ་ཡིན་ནའི་རེད། སྤྱིར་བཏང་གི་རྒྱལ་སྤྱིའི་ཐོག་གི་མཐོང་རྒྱ་དང་འདི་ཆེན་པོ་ཡོད་པ་མ་ཟད་ད་རིག་གཞུང་དང་རྒྱལ་ཁབ་དང་མི་རིགས་དང་འདི་དཀའ་ངལ་འཕྲད་པ་དེ་ཚོ་ལ་ཡང་གདུང་སེམས་མཉམ་སྐྱེད་ཡོད་ཉན་མི་ཚོས་བལྟས་པའི་སྐབས་ལ་ཡང་ཁོ་ཚོས་དཔེ་ལོགས་ཀ་མཐོང་གི་རེད་ད་ཡིན་ནའི་ཨང་ད་ལྟད་མོ་ད་དེ་ཚོ་ལ་ཡང་ཞུ་དག་བཏང་ཉན་གི་རྒྱ་མིའི་ལས་བྱེད་པ་དེ་ཚོ་ཡོད་རེད་པ་ད་རྒྱ་མི་སྒང་གར་ལབ་སྟངས་ཡོང་མི་འདུག་འདི་ཚོའི་ཁོ་རང་ཚོའི་བསམ་བློའི་མཐོང་རྒྱ་དེ་ཆུང་ཐག་ར་ཆོད་ཁོ་ཚོའི་གི་མིག་རྒྱང་དེ་ཐུང་ཐག་ར་ཆོད་དེ་འདྲས་གཅིག་ངོས་ནས་བལྟས་པ་ཡིན་ན། ད་ལྟའི་ལྟད་མོ་དེ་ཕལ་ཆེན་ཁོ་ཚོས་ཞུ་དག་བཏང་པའི་སྐབས་ལ་ཡང་ཕལ་ཆེན་ཏན་ཏན་ཨོའུ་དེ་བོད་པའི་སྤོ་བོ་ལྐུགས་པ་ཅིག་ཁོས་སྒོར་མོ་ཁྲི་གཉིས་ལ་ཡང་ཁྱི་དེ་མ་བཙོངས་པ་ཅིག་བྱས་ཁྱི་དེ་གཞུག་དེར་བསད་པ་རེད་ཟེར་ཅིག་འདི་འདྲའི་གི་བསམ་བློའི་འདུ་ཤེས་བྱས་ནས་ལྟད་མོ་དེ་ཅིག་བསྟན་ན་བོད་པ་ལྐུགས་པ་ཡིན་པ་དང་ཁན་ཚ་བོ་ཡིན་པ་འདི་འདྲས་ཅིག་མཐོང་ཡོད་རེད་བསམ་གྱི་འདུག་འདི་འདྲས་ཅིག་མཐོང་རྗེས་ཕལ་ཆེན་ངས་ཚོད་དཔག་ར་བྱས་ན་ད་ལྟ་ང་ཏན་ཏན་ཞུ་ཡ་མེད་དེ་ལས་ལྟད་མོ་དེ་བཟོ་ཡག་གི་ཆོག་མཆན་དེ་རག་ཡོད་རེད་བསམ་གྱི་འདུག་ལ་ཁོ་རང་གིས་བཟོས་པའི་གློག་བརྙན་མང་པོ་ཅིག་ཕྱི་ལོགས་ལ་དངོས་གནས་འགྲེམས་སྤེལ་བྱེད་ཐུབ་ཡག་གི་དང་ལམ་ཁ་དེ་འདི་འདྲའི་བརྒྱུད་བྱས་འགྲོ་ཐུབ་པ་བྱུང་ཡོད་རེད་བསམ་དྲན་གྱི་འདུག་བྱས་ཙང་སྤྱིར་བཏང་ང་ཡིན་ནའི་ད་བོད་པ་མང་པོ་ནང་བཞིན་བྱས་རྗེས་པད་མ་ཚེ་བརྟན་ལགས་གློག་བརྙན་དེ་ཚོ་བལྟས་པའི་སྐབས་དེ་གློག་བརྙན་དེ་ཚོ་ནང་ནས་མང་ཆེ་གཅིག་གིས་ལྟ་དུས་ཙམ་པ་ཅིག་སེམས་ནང་སྐྱིད་པོ་མེད་པ་དང་གློག་བརྙན་ཐ་ན་ལྟ་ཁག་པོ་དང་ཨ་ནི་གཅིག་གི་ཨ་མཆོག་སྒྲ་དེ་ཚོ་སུན་པོ་དང་དེ་འདྲས་མང་པོ་ཞིག་འདུག་དེ་ལས་ཡིན་ནའི་ཁོ་ནས་ག་རེ་མཚོན་པ་རེད་ཟེར་ན་ད་ལྟའི་བོད་ནང་ལོགས་ཀྱི་དངོས་ཡོད་གནས་ཚུལ་དེ་ད་དངོས་གནས་ང་རང་ཚོའི་གདུང་སེམས་ཞིག་བཅངས་བྱས་བོད་ནང་གི་གནས་ཚུལ་དེ་ལ་ཡ་ལྟ་ཡ་དང་ཉན་ཡ་དང་བྱས་པ་ཡིན་ན་དེ་བལྟ་བདེ་པོ་ཡོད་མ་རེད་དེ་ཉན་བདེ་པོ་ཡོད་མ་རེད་དེ་ཁོས་སྒྱུ་རྩལ་གྱི་ཐོག་ནས་ང་ཚོ་ལ་ཡ་ཚོར་བ་དེ་འདྲས་ཤིག་སྤྲད་ཐུབ་པ་བྱུང་ཡོད་ཀྱི་རེད་བསམ་གྱི་འདུག་བྱས་ཙང་ཀ་ད་ད་རིང་དེ་པད་མ་ཚེ་བརྟན་ལགས་གློ་བུར་ཐོལ་རྒྱག་ལ་ཡ་འདས་གྲོངས་སོང་པ་དེ། བོད་པའི་ངོས་ནས་བཤད་པ་ཡིན་ན་མི་རིག་པ་ཅན་གཅིག་དང་སྒྱུ་རྩལ་ཅན་གཅིག་མི་བཟང་པོ་གཅིག་མེད་པ་ཆགས་པ་རེད་ད་ཡིན་ནའི་ཁོང་གིས་བཟོས་བཞག་པའི་གློག་བརྙན་དེ་ཚོ་ངས་ཚོད་དཔག་བྱས་ན་ད་ལོ་མང་པོ་ཕྱིན་པའི་རྗེས་ལ་མི་ཐོག་ཁ་ཤས་ཕྱིན་པའི་རྗེས་ལ་མར་ཕྱི་མིག་བལྟས་པ་ཡིན་ན་ད་ད་ལྟའི་ང་རང་ཚོ་བོད་ཀྱི་དཀའ་ངལ་ཆེ་སྒང་གི་དུས་དེ་བོད་ནང་ལོགས་ལ་ཡ་དངོས་གནས་རང་དབང་ཐོག་ནས་སྐད་ཆ་ཚང་མ་བཤད་ས་མེད་པའི་དུས་དེ་ལ་ཡ་མི་གཅིག་གིས་ད་པད་མ་ཚེ་བརྟན་ལགས་ཀྱིས་སྒྱུ་རྩལ་གྱི་ཐོག་ནས་བོད་ནང་གི་བསམ་པའི་ཚོར་སྣང་དང་དེ་ཚོ་ཨ་ནི་ཞེ་པོ་ཅིག་མཚོན་ཐུབ་པའི་དངོས་པོ་ཞིག་བཞག་བཞག་ཡོད་རེད་འདི་ཨ་ནི་ཞེ་དྲག་གི་རྩ་ཆེན་པོ་ཞིག་གཏན་གཏན་ཆགས་མདོག་ཁ་པོ་རེད་བསམ་གྱི་འདུག་ད་ཡིན་ན་ལས་པད་མ་ཚེ་བརྟན་ལགས་ད་རིང་འདས་གྲོངས་སོང་པ་འདི་ང་རང་ཚོའི་ངོས་ནས་བཤད་ན་ཞེ་དྲག་གི་ཕམ་ཁ་ཆེན་པོ་ཅིག་རེད་བསམ་བསམ་རེ་དྲན་གྱི་འདུག